གསན་མཁན་རྣམ་པ་སྐུ་ཁམས་བཟང་འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་པད་མ་བདེ་ཆེན་ལགས་ལྷན་དུ། སྐབས་བཅུ་གཅིག་པའི་བོད་མི་མང་སྤྱི་འཐུས་ཀྱི་ཐུགས་འགན་བཞེས་པའི་སྐབས་ཀྱི་གནས་ཚུལ་སྐོར་ལ་བགྲོ་གླེང་ཞུ་གི་ཡིན། སྐབས་བཅུ་གཅིག་པའི་སྤྱི་འཐུས་ཀྱི་ལས་འགན་དང་པོ་དེ། བཅའ་ཁྲིམས་གཏན་འབེབས་བྱས་ཏེ་ཆགས་པ་རེད། དགུ་བཅུ་གོ་གཅིག་སྤྱི་ཟླ་དྲུག་པའི་ཚེས་བཅུ་བཞི་ཉིན་མོ་དེ་གཏན་འབེབས་བྱུང་བྱས་བསྡད་ཡོད་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་དུ་བཙན་བྱོལ་དུ་ཕེབས་དགོས་བྱུང་མ་ཐག་པར། འཛམ་གླིང་སྤྱི་སྲོལ་དང་མཐུན་པའི་རང་དབང་དམངས་གཙོའི་ལམ་སྲོལ་གསར་འཛུགས་ཀྱི་ཆེད། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྤྱི་ཟླ་བཅུ་གཉིས་པའི་ནང། གནས་མཆོག་རྡོ་རྗེ་གདན་དུ་བཙན་བྱོལ་བོད་མིའི་གནས་ཡུལ་ས་ཁུལ་ཡོངས་ནས་སེར་སྐྱ་མི་མང་འདུ་འཛོམས་ཀྱི་ཐོག་ལ་རྒྱ་ཆེའི་མི་མང་གི་ངོ་ཚབ་མང་མོས་འོས་འདེམས་བྱས་པའི་འཐུས་མིའི་ལྷན་ཚོགས་ཤིག་དགོས་པ་དང། དེ་ཡང་ཆོས་བརྒྱུད་ཆེན་པོ་བཞི་ནས་འཐུས་མི་རེ་དང། ཆོལ་ཁ་གསུམ་ནས་འཐུས་མི་གསུམ་རེ་བཅས་འོས་འདེམས་དགོས་པའི་བཀའ་ཕེབས་པ་བཞིན་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་སྤྱི་ཟླ་དགུ་པའི་ཚེས་གཉིས་ལ་སྐབས་དང་པོའི་བོད་མི་མང་སྤྱི་འཐུས་སེར་སྐྱ་མི་གྲངས་བཅུ་གསུམ་འོས་འདེམས་ཀྱིས་བསྐོ་བཞག་བྱུང་པ་དང་དེ་རྗེས་དམངས་གཙོས་འོས་འདེམས་བྱས་པའི་སྤྱི་འཐུས་རིམ་པ་ཞིག་ཕེབས་ཡོད་པ་རེད། པད་མ་བདེ་ཆེན་ལགས་ད་ཁྱེད་རང་ཡིན་པ་ཡིན་ན་དམངས་གཙོས་འོས་འདེམས་བྱས་པའི་སྐབས་བཅུ་གཅིག་པའི་སྤྱི་འཐུས་ཀྱི་ཐུགས་འགན་བཞེས་གནང་དུས་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ལ་ཡིན་ས་རེད། ད་དེ་ཚོ་ཡིན་པ་ཡིན་ན་ཁྱེད་རང་གི་སྐུ་ཚེའི་ནང་ལོགས་ལ་ཡ། བཙན་བྱོལ་དུ་ཕེབས་པའི་ལམ་ཐག་རིང་པོ་ཞིག་གི་གྲུབ་འབྲས་ཡིན་གྱི་རེད་ད་ཡིན་པ་ཡིན་ནའི། ཐོག་མར་བོད་ནས་བཙན་བྱོལ་དུ་ཕེབས་པའི་སྐབས་སུ་གང་ཅིའི་ཐོག་ལ་སྐུ་ངལ་ཆེན་པོ་ཞིག་བྱུང་ཡོད་པ། རྩ་བའི་བདག། ང་རང་ཚོ་བོད་མི་མང་ཡོངས་ལ་ཡང་སྐུ་ངལ་བྱུང་པ་རེད་ཡིན་དུས་ད་གཅིག་གི་ང་རང་སྒེར་སར་གལ་སྲིད་དཀའ་ངལ་བྱུང་བསམ་དགོས་མི་འདུག་གཅིག་ནས་ཆུང་ཆུང་སྒྲུབ་བྱེད་ཆེད་གནས་གཅིག་གི་ཕ་མ་སྤུན་ཀྱག་ཚོས་ཕ་གི་ཡང་གཅིག་སྒལ་པར་འཁྱེར་འཁུར་དུ་ནས་བྱས་ཅན་གང་དག་ཅིག་བཙན་བྱོལ་ལ་ཡོང་བསྡད་པ་ཅིག་བྱེད་འདོད

ད། བོད་ཀྱི་དམངས་གཙོའི་རྩ་ཁྲིམས་གསར་པའི་ཟིན་བྲིས་འདི། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་གི་སྤྱི་ཟླ་བཅུ་པའི་ཚེས་བཅུ་ལ་ཡང ྋགོང་ས་མཆོག་ནས་ཡོངས་བསྒྲགས་མཛད་པ་དང་དེའི་རྗེས་ལ་ཡང་དགུ་བཅུ་ཐམ་པ་ལོ་ལ་ཡང་བཅའ་ཁྲིམས་ཟིན་བྲིས་བསྐྱར་ཞིབ་ཚོགས་ཆུང་ཞིག་ཐད་བསྐོ་གནང་འདུག་ཨ་ནི། དགུ་བཅུ་གོ་གཅིག་ལ་ཡང་ད་ཁྱེད་རང་སྐབས་བཅུ་གཅིག་པའི་སྤྱི་འཐུས་ཀྱི་ཐུགས་འགན་བཞེས་པའི་སྐབས་སུ། བཅའ་ཁྲིམས་གཏན་འབེབས་གནང་ཟིན་ཡོད་རེད་པས།
ང་ཚོ་སྐབས་བཅུ་གཅིག་པའི་སྤྱི་འཐུས་དབུ་བཙུགས་དུས། བཅའ་ཁྲིམས་གཏན་འབེབས་གནང་རྒྱུ་རེད། ཨ་ནི་ང་ཚོ་དགུ་སྤྱི་ཟླ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུའི་ཉིན་མོ་དེ་ཨ་ནི་ང་ཚོ་ད་སྐབས་བཅུ་གཅིག་པའི་སྤྱི་འཐུས། རྣམ་པས་ཀྱིས་ད་ལས་འཁུར་དམ་འབུལ་ཞུས་པ་རེད། ཨ་ནི་དེའི་རྗེས་ལ་ཨ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྩ་ཁྲིམས་ཟིན་བྲིས་བསྐྱར་ཞིབ་ཚོགས་ཆུང་ཐད་བསྐོ་གནང་པའི་ཀྱི་ལས་འགན་གཉིས་པོ་དེ་གཅིག་མ་འོངས་བོད་ཀྱི་ནི་རྩ་ཁྲིམས་ཟིན་བྲིས་ལ་ཡ་བསྐྱར་ཞིབ་གནང་ཡ་དང་ཨེ་ནི་བཙན་བྱོལ་དུ་གནས་པའི་རིང་གང་ལ་ཡ་ཆབ་སྲིད་ཀྱི་ད་ཞི་བདེན་དམངས་གཙོའི་དམངས་གཙོ་མཚན་ཉིད་ཚང་བ་ཞིག་དང་དངོས་ཡོད་གནས་ཚུལ་ལ་བསྟུན་བྱས་བཙན་བྱོལ་བོད་མིའི་བཅའ་ཁྲིམས་ཟིན་བྲིས་འགོད་འབུལ་དགོས་རེད་བྱས་བྱས་འདི་འདྲས་ཀྱི་ནི་འགན་འཁྲི་དང་བཀོད་ཁྱབ་བསྩལ་བའི་ཀྱི་ད་བཅའ་ཁྲིམས་ཟིན་བྲིས་འདི་ཨེ་ནི་སྐབས་བཅུ་གཅིག་པའི་སྤྱི་འཐུས་ཚོ་དམ་འབུལ་གྲུབ་པའི་གི་རྗེས་ལ་ཡ་ཨེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསོལ་བསྩལ་དང་ཨེ་ནི་དེའི་ཐོག་ལ་ཡ་ད་ལས་དོན་བཅའ་ཁྲིམས་འདི་གཏན་འབེབས་བྱེད་ཕྱོགས་ཐོག་ལ་ཨེ་ནི་ང་ཚོས་གོ་བསྡུར་བྱས་བསམ་ཞིབ་བྱས་ད་ག་ནང་བཞིན་ད་བོད་ནས་ཚུར་བསམ་འཆར་བསྡུ་ཐུབ་པ་དེ་འདྲའི་བསྡུས་གནང་ཡོད་པ་དེ་གས་ད་ཨེ་ནི་ད་ག་ནང་བཞིན་གཅིག་གི་ཕྱོགས་མཐའ་ཁག་ནས་བོད་མི་ཚོས་ད་གཅིག་གི་དགོངས་འཆར་གནང་པ་དང་དེ་གས་ཚང་མ་ལ་ཡ་ལྟས་བྱས་ད་ང་ཚོ་བཅའ་ཁྲིམས་འདི།

སྐབས་དེའི་ལས་འགན་དེ་ཚོ་ཕལ་ཆེར་ཧ་ཅང་གི་ད་ལྗིད་པོ་ཅིག་ཆགས་ཡོད་ཀྱི་རེད་བ་དེ་ཚོའི་སྐོར་ལ་ག་རེ་ག་རེ་དྲན་གནང་གི་འདུག། ལགས་འོང་ད་ཅིག་བྱེད་དུས་ལས་འགན་ལྗིད་པོ་བྱས་ཅིག་བྱེད་དུས་ད་ལས་འགན་དེ་དངོས་གནས་དྲང་གནས་རྩ་ཆེན་པོ་ཅིག་དང་རིན་ཐང་ཆེན་པོ་ཅིག་དང་ང་རང་ཚོའི་ཅིག་བོད་མིའི་ཨེ་ནི་དམངས་གཙོའི་ལམ་ལ་ཕེབས་ཡག་ད་རྒྱལ་བ་རིན་པོ་ཆེ་གིས་བོད་འདིའི་འཕྲལ་ཕུགས་རྒྱང་གསུམ་གྱི་ཨེ་ནི་རླབས་པོ་ཆེ་གི་དགོངས་པ་བཞེས་པ་འདིའི་གི་ད་ལག་ལེན་བསྟར་ཡག་ལ་ཡ་ད་སོ་སོ་ཡིན་པ་ཡིན་ནའི་དེ་འདྲས་ཅིག་ནང་ལ་ཨེ་ནི་གཅིག་གིས་ཆ་ཤས་ཞུ་ཡ་ཞུས་ནའི་འགྲིག་གི་འདུག་གཅིག་མཉམ་ཞུགས་བྱེད་ཡ་གི་གོ་སྐབས་ཁོ་རང་རྩ་ཆེན་པོ་ཞེ་པོ་ཅིག་ཡིན་པའི་ངོས་འཛིན་དེ་དུས་ཞུས་པ་ཡིན་ད་ལྟ་ཡིན་ནའི་ཕྱི་དེ་ལོག་བསམ་བློ་བཏང་ན་ད་ག་བསམ་གི་འདུག་ད་བཅའ་ཁྲིམས་གཏན་འབེབས་བྱེད་ཡ་གི་འགན་དེ་དང་པོ་དེ་ཨེ་ནས་ད་གིན་ཞུས་པ་ནང་བཞིན་སྐབས་བཅུ་གཅིག་པའི་སྤྱི་འཐུས་རྣམ་པ་ཚོའི་དམ་འབུལ་དེ་ཞུས་ཨེ་ན་དེ་ནས་ད་བདུན་ཕྲག་གཉིས་ལྷག་ཙམ་ཅིག་རིང་གང་ལ་ཡ་ད་ལྟའི་དེང་སང་ད་ཡོད་པའི་བཅའ་ཁྲིམས་འདི་ད་བཅའ་ཁྲིམས་འདི་གཏན་འབེབས་བྱས་རྗེས་ནས་རྩ་བའི་མིས་བསྐྱར་བཅོས་མང་པོ་ད་ཕྱིན་ཡོད་རེད་དེ། ཡིན་ནའི་བཅའ་ཁྲིམས་ཨ་མ་འདི་གཏན་འབེབས་བྱས་ནས་ད་ལོ་སུམ་ཅུ་སོ་གཉིས་ད་ཕྱེད་ཀ་ཙམ་འགྲོ་གི་འདུག་བྱས་ཙང་ད་ང་ཚོའི་གི་དེའི་སྐབས་ཀྱི་ཡ་ལས་འགན་རེ་བུད་ག་རེ་ཆགས་རེད་ཟེར་ན། བཅའ་ཁྲིམས་འདི་འགོ་སྟོད་ཀྱི་སྔོན་གླེང་ནས་མ་གི་ཨེ་ནི་མཇུག་གི་ད་བསྐྱར་བཅོས་ཀྱི་ལེ་ཚན་བར་དུ་ཨེ་ནི་རེ་རེ་བྱས་བྱས་ནས་ཨེ་ནི་གོ་བསྡུར་གནང་ཡ་བགྲོ་གླེང་གནང་ཡ་དེ་འདྲ་བྱས་ནས་མང་པོ་བྱས་ད་དེའི་སྐབས་ཀྱི་ད་དངོས་སུ་སྤྱི་འཐུས་ཚོགས་གཙོ་བྱས་ནས་ཡོག་མ་རེད་གང་ཡིན་ཟེར་ན་བཅའ་ཁྲིམས་རང་གཏན་འབེབས་བྱས་ཡོག་མ་རེད་བ་ཡིན་དུས་ད་དེའི་སྐབས་ལ་ཡོད་པའི་སྤྱི་འཐུས་རྣམ་པ་ཚོའི་ཀྱི་ངོས་ནས་དེའི་རིང་གང་ལ་ཡ་བཅའ་ཁྲིམས་གཏན་འབེབས་བྱེད་ཤུལ་རིང་གང་ལ་ཡ་ཚོགས་གཙོ་དང་ཨེ་ནས་ཚོགས་གཙོ་ཕྱག་རོགས་གཉིས་བསྐོས་ན་དོགས་ཟེར་རེད་ཚོགས་གཙོ་དེ་ཟམ་གདོང་རིན་པོ་ཆེ་བསྐོ་བཞག་ཞུས་པ་རེད་ཚོགས་གཞོན་ལ་ཡ་ཨེ་ནས་ཨ་འབྲུག་ཚང་ཆོས་སྐྱིད་ལགས་དང་ཨེ་ནས་ང་ཚོ་གསུམ་ལ་ཡ་ད་དེ་འདྲས་བསྐོ་བཞག་མཛད་གཏན་འཁེལ་གནང་བྱས་ནས་ཨེ་ནས་འདི་གས་དེ་ད་བཅའ་ཁྲིམས་འགོ་སྟོད་གོ་བསྡུར་གནང་པ་ནས་མ་གི་གཏན་འབེབས་མ་གྲུབ་བར་དུ་ཨེ་ནས་ང་ཚོ་གསུམ་གྱིས་ལས་འགན་དེ་འདྲས་རེ་ཞུས་ཨེ་ནས་དུས་ནས་དུས་སུ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་ཁབ་ཀྱི་དབུ་ཁྲིད། ཡིན་པའི་ཆ་ནས་ད་ག་ཟེར་རེད་སྤྱི་འཐུས་ནང་ལ་ཡང་གོ་བསྡུར་ཆེན་པོ་དང་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་སྐུ་དབང་དང་འབྲེལ་བའི་གནད་དོན་མང་པོ་ཞེ་པོ་ཅིག་ད་སྤྱི་འཐུས་ཚོ་གི་དག་པའི་བཅའ་ཁྲིམས་ནང་ལ་བཀོད་པ་ཡོང་ཆེད་ཡང་ཡང་སྙན་སེང་ཞུ་ག་འགྲོ་དུས་སྐུ་མདུན་འདི་སྐད་འདི་བཞག་ཅེས་བཀའ་ཕེབས་དེར་བྱས་ཙང་དེ་འདྲས་དེ་འདྲས་ཅེས་ད་དེ། ག་ཟེར་རེད། གནད་དོན་མང་པོ་ཞེ་པོ་གཅིག་ཐོག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། ཨ་ནི། ག་ཟེར་རེད་ད་མི། གཙོ་བོ་ནི། ཚོགས་གཙོ་ཟམ་གདོང་རིན་པོ་ཆེ། ཡེ་ད་པེ་ཏི། ཐུ། ག་ཟེར་རེད་ཐུགས་རེ་དང། དགོངས་པ་དང། ཨེ་ནི་རྒྱལ་བ་རིན་པོ་ཆེ་ལ་སྙན་སེང་སྒྲོན་ཡ་ད་གཙང་མ་ད། ཆོས་སྐྱིད་ལགས་ང་གཉིས་ཕྱག་རོགས་རབ་རེད། ཨེ་ནི་ཡིན་ནའི་དེ་འདྲས་ཀྱི་ཐོག་ལ་ཡ་ད་ཅིག་གི་ཞབས་ཕྱི་རུ་ཅིག་གང་ཡོང་ཡོང་ཞུ་ཐུབ་ཡ་རབ་ཅིག་བྱུང་སོང་བསམ་གྱི་འདུག་ཨེ་ནི། འགན་ནི་ཆེན་པོ་ཞེ་པོ་ཅིག་རེད་ཨེ་ནི་ད་ག་ནང་བཞིན་ད་གོ་བསྡུར་བྱས་པའི་གི་རྗེས་ལ་ཡ། དེ་ནས། བཅའ་ཁྲིམས་འདི་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཚན་རྟགས་བཀོད་བྱས་ནས་སྤྱི་ཟླ་དྲུག། དགུ་བཅུ་གོ་གཅིག་སྤྱི་ཟླ་དྲུག་པའི་ཚེས་བཅུ་བཞི་ཉིན་མོ་འདི་གཏན་འབེབས་བྱུང་བྱས་འདུག་སེ་རེད་འདིའི་རྗེས་ལ་གཞི་ནས། དེ་ནི་ང་ཚོ་སྤྱི་འཐུས་རྣམ་པ་ཚོས་ད་བཅའ་ཁྲིམས་ཡོད་ཙང་བཅའ་ཁྲིམས་གཏན་འབེབས་ཟིན་པ་བྱས། དེ་འདྲས་སོང་ཙང་འདི་གཞི་བཟུང་གིས་ནི་ཕྱག་ལས་གནང་ཡག་ཅིག་འགོ་བཙུགས་པ་རེད་ད་དེང་སང་ཡིན་པ་ཡིན་ན་ང་ཚོ་ཚང་མས་བཅའ་ཁྲིམས་རིན་པོ་ཆེ་བཅའ་ཁྲིམས་རིན་པོ་ཆེ་དོན་ཚན་སོ་སོ་སོ་ཡང་ལུང་འདྲེན་གནང་བྱས་ཕྱག་ལས་གནང་ཡ་འབྱོར་དེ་དུས་དེ་སྔོན་ལ་མི་འདུག་ལ་ཡ་ད་ད་ཆ་གཏན་འབེབས་བྱུང་ཚར་ཙང་ཨ་ནི་གཞི་ནས་སྤྱི་འཐུས་རྣམ་པ་ཚོས་ཀི་ད་དེ་གཞི་བཟུང་བྱས་བྱས་ནས་ཨ་ནི་ཚོགས་གཙོ་ཚོགས་གཞོན་འོས་བསྡུ་གནང་ཡ་དང་ཨ་ནི་དེའི་རྗེས་ལ་ཅིག་གི་སྤྱི་འཐུས་རང་གི་ལས་དོན་བྱེད་ཕྱོགས་ཀི་སྒྲིག་གཞི་ལ་མཚོན་པའི་ཀི་ད་ཅིག་གི་ལས་ཁུངས་ཁག་གི་མ་ལག། ཕྱག་ལས་གནང་ཕྱོགས་ཀྱི་སྒྲིག་གཞི་དང་ལས་ཁུངས་ཁག་གི་ལས་དོན་བྱེད་ཕྱོགས་ལ་སོགས་པ་དེ་ཚོ་ཚང་མ་དེའི་རྗེས་ལ་ཡ་ད་ཁྲིམས་བཟོས་བྱས་ཁྲིམས་བཟོ་ལྷན་ཚོགས་རང་ལ་ཡ་བསྒྱུར་བྱས་འོ་འདུག་སེ་རེད་ལགས།
ལགས་སོ་པདྨ་བདེ་ཆེན་ལགས། སྐབས་དེ་དུས་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་སྤྱི་ཟླ་དྲུག་པའི་ཚེས་བཅུ་བཞི་ཉིན་གར་བཅའ་ཁྲིམས་གཏན་འབེབས་དངོས་སུ་གསལ་བསྒྲགས་བསྐྱངས་པ་དེ

རྩ་བའི་སྒྲོམ་གཞི་རབ་དེ་གས་འདིའི་ཆ་ཚང་རབ་ཅིག་དེ་དུས་བཟོས་གནང་ཡོག་རེད་སྤྱི་འཐུས་སོ་སོ་སོའི་བཞུགས་ས་འདིའི་མདུན་ལ་ཡང་ད་གསོལ་ལྕོག་ལ་ཅིག་གི་ཁ་པར་བཞག་ཡ་ལ་སོགས་པ་དེ་ཚོ་ཚང་མ་བྱས་ཨེ་ནི་སྒྲིག་གཞི་གཞི་བཟུང་གི་པའི་ལས་དོན་གནང་ཡག་ནི་ཚོགས་གཙོས་སྟངས་འཛིན་གནང་ཡག་ནི་ཚོགས་འཐུས་མི་སོ་སོ་སོའི་ཨེ་ནས་ཕྱག་བརྐྱངས་ནི་དེ་ནས་མཚན་ནས་འབོད་ཀྱི་ནི་སོ་སོ་སོའི་ཅིག་བསམ་འཆར་ཁར་བཏང་ཡག་ཨེ་ནས་གྲོས་གཞི་གཞི་བཟུང་གི་ཕུལ་ཡག་ནི། ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞིའི་ནང་ལ་ཡང་ད་དོན་ཚན་ག་རེ་ག་འགྲོ་གི་རེད་དཔེ་དེ་ཆུ་ཚོད་བཅུ་གཉིས་ཏག་ཏག་ལ་ཀླད་ཀོར་དུས་ཚོད་སོང་ན་ཨེ་ནི་ཡང་ལས་དོན་ཡང་ཡོད་ནས་མ་འབངས་བྲིས་པའི་གི་ཨེ་ནི་གྲོས་གཞི་མིན་པ་ཡིན་ནའི་སོ་སོས་ཅིག་གི་གནད་འགག་མཐོང་པའི་གི་ཨེ་ཡང་ལས་དོན་དེ་ཚོའི་ཐོག་ལ་ཡང་གསུང་ཡ་དང་ཨེ་དེང་སང་ད་མང་པོ་ཞེ་པོ་ཅིག་ལས་རིམ་རྣམ་བཞག་ལས་རིམ་རྣམ་བཞག་གསུང་དུས་ཅིག་གི་རྒན་མོ་ཚེ་རིང་ག་སུ་དྲོ་རུ་གནང་གི་འདུག་ལ་ཡེ་དེའི་དེ་དུས་ཡོད་རེད་ལ་བཅའ་ཁྲིམས་ནང་ལ་ཡོད་ཐག་ཆོད་ཡོད་རེད་ལ། འདི་ཡ་གཅིག་གི་ལག་ལེན་བསྟར་བ་འདི་བྱུང་ཡོད་རེད་ཡིན་ནའི་ད་ལྟ་ནང་བཞིན་གཅིག་མང་པོ་དེ་འདྲའི་ལག་ལེན་བསྟར་བ་བྱུང་ཡོད་མ་རེད་ཨེ་ནི། རྩ་བའི་ད་བཅའ་ཁྲིམས་ཀྱི་ག་ཟེར་རེད། འདིའི་ནང་ལ་སྐབས་བཅུ་གཅིག་པའི་སྤྱི་འཐུས་སྐབས་ལ་ཨེ་ནི་སྤྱི་འཐུས་ཀྱི་གྲངས་འབོར་དེ་ད་སྐབས་དགུ་པ་བཅུ་པ་བཅུ། བརྒྱད་པ་དགུ་པ་བཅུ་པ་དང་དེ་ཚོ་ཚང་མ་དང་བསྡུར་བ་ཡིན་ན་ཞེ་དྲག་གི་མང་པོ་ཆགས་ཚར་རེད་དེའི་སྔོན་ལ་ཡང་སྤྱི་འཐུས་མང་ན་བཅུ་བདུན་བཅུ་དྲུག་བཅོ་ལྔ་བཅུ་གཉིས་དེ་འདྲ་ཆགས་ཀྱིན་ཆགས་བསྡད་ཡོད་རེད་ད། ང་ཚོའི་སྐབས་ལ་ཡང་ཨ་ནི། ཆོལ་ཁ་དང་ཆོས་ལུགས་ད་ལྟ་ཡོད་པ་ནང་བཞིན་བྱས་ནི་བྱང་ཨ་མི་རི་ཀའི་དེ་དུས་སྤྱི་འཐུས་གཅིག་ལས་ཡོད་མ་རེད་ཡོ་རོབ་སྤྱི་འཐུས་གཉིས་ཡོད་རེད་ད་ཕྱིས་སུ་བྱང་ཨ་མི་རི་ཀའི་སྤྱི་འཐུས་གཉིས་དང་གཉིས་ཡོ་རོབ་བ་ལ་བྱས་ཙང་འདི་འདྲས་ཀྱི་ཅིག་དྲང་པོ་དང་འདིའི་སྐབས་འདི་ལ་ཡང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཅའ་ཁྲིམས་ནང་ལ་དེའི་སྐབས་ལ་གསལ་བའི་བཅའ་ཁྲིམས་ནང་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནི་འཐུས་མི་གཅིག་ནས་གསུམ་བར་བྱས་ཐད་བསྐོ་གནང་ཆོག་གོ་བྱས་ཙང་འདི་འདྲའི་ཆ་ནས་ང་ཚོའི་སྐབས་ལ་ཡིན་ན་ཐད་བསྐོས་སྤྱི་འཐུས་གཉིས་ཡོད་རེད་བྱས་ཙང་སྤྱི་འཐུས་བཞི་བཅུ་ཞེ་ལྔ་ཞེ་དྲུག་འདི་ལྟ་དེའི་སྐབས་ལ་ཡང་ཧོབ་ཏེ་ཁ་ལ་མང་པོ་ཞེ་པོ་ཅིག་ཆགས་བསྡད་པ་དེ་འདྲས་རེད་ཡིན་ན་ལས་དོན་བྱེད་ཕྱོགས་ཐོག་ལ་ནི་སོ་སོ་སོའི་གཅིག་གྲོས་གཞི་བཏང། དེ་ཚོའི་ཐོག་ལ་ཡང་བགྲོ་གླེང་གནང། བགྲོ་གླེང་གནང་རྗེས་མང་མོས་ཐད་བྱས། ད་ལས་དོན་མང་པོ་ཅིག་ད། མང་མོས་ཐོག་ནས་ཐག་གཅོད་གནང་པོ་དང་ཡང་ཅིག་སྤྱི་མོས་ཐོག་ནས་ཐག་གཅོད་གནང་པོ་འདི་འདྲའི་ཡོང་བསྡད་ཀྱི་ཡོད་རེད་བྱས་ཙང། རྩ་བའི་བྱེད་སྟངས་བྱེད་ལུགས་བྱས་པ་ཡིན་ན་ད་སྤྱི་སྒོ་ར་པོ་ཅིག་རེད། ལགས་སོ་པད་མ་བདེ་ཆེན་ལགས་ད་ལྟ་གོང་ལ་གསུངས་པ་བཞིན་རེད་ད་སྐབས་བཅུ་གཅིག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དེ། ད་རྒྱ་སྐྱེད་གནང་རྗེས་ད་སྤྱི་འཐུས། ཁྱོན་བསྡོམས་པས་བཞི་བཅུ་ཞེ་དྲུག་ལ་འཕར་སྣོན་བྱས་མ་ཟད་པས་ཨ་ནི། སྐབས་དེ་དུས་ཆོལ་ཁ་གསུམ་གྱི་སོ་སོའི་སྤྱི་འཐུས་བཅུའི་ནང་ལོགས་ལ་ཡ། བུད་མེད་སྤྱི་འཐུས་གཉིས་ངེས་པར་དུ་དགོས། ཞེས་བྱས་བཀོད་གནང་ཤག་དེ་ག་ནང་བཞིན་པད་མ་བདེ་ཆེན་ལགས་ཡིན་ན་བུད་མེད་ཅིག་ཡིན་པའི། ཆ་ནས། ད་བུད་མེད་ཀྱི་གནད་དོན་གྱི་ཐད་ལ་ཐུགས་སྣང་གནང་ཡ་སོགས་ལ་ད་དམིགས་བསལ་གང་སྤྱི་འཐུས་ཡིན་པའི་ཡང། སྐབས་སུ་ག་རེ་ག་རེ་གནང་ཐུབ་ཡོད་དགོངས་པ་ཡོད་ན།
ལགས་འོང་ད་ད་ལྟ་བཅའ་ཁྲིམས་རིན་པོ་ཆེ་ནང་ལ་གསལ་བསྡད་ཡོད་རེད་ད་ཆོལ་ཁ་རེ་ནས་འཐུས་མི། བཅུ་རེ་བཅུ་རེ་ཨ་ནི་ཉུང་བུད་མེད་ཉུང་མཐར་གཉིས་དགོས་རེད་གསུང་ཡ་ཅིག་ཡོད་རེད་ཨ་ནི་དེའི་ཁ་ཤས་ཀྱིས་ཡང་བུད་མེད་ཉུང་མཐར་གཉིས་དགོས་རེད་གསུང་ཡ་དེ་ཚོ་ད་དགོས་ཡ་ཡོད་མ་རེད་ཁྱེད་རང་ཚོ་འདྲ་མཉམ་རེད་ཨ་ནི་བུད་མེད་ཟེར་དེ་ད་གར་སོང་རེད། ཨེ་རང་བཞིན་ཡོང་གི་རེད་གསུངས་ཡ་ར་པོ་དེ་འདྲས་གསུང་གི་ཡོད་རེད་ཡིན་ནའི་འདིའི་ནང་ལ་བཀོད་པ་དེ་ཡག་པོ་ཞིག་བྱུང་ཤག་བསམ་གི་འདུག་འདི་མེད་པ་ཡིན་ན་ད་ཡང་ཕལ་ཆེར་བུད་མེད་མེད་པ་དེ་འདྲའི་ཆགས་མེད་འགྲོ་བསམ་འདྲ་ཞིག་འདུག་གང་ཡིན་ཟེར་ན་ད་འདིའི་སྔོན་གྱི་སྤྱི་འཐུས་དེ་གའི་སྤྱི་འཐུས་ཀྱི་གྲུབ་ཆ་ལ་ཡང་གཟིགས་པ་ཡིན་ན། སྐབས། དང་པོའི་སྤྱི་འཐུས་ནང་ལ་བུད་མེད་ཡོག་མ་རེད་སྐབས་གཉིས་པ་ལ་ཡང་བུད་མེད་གསུམ་བྱུང་ཤག་རེད་དེ་ཡང་དེ་ནས་མར་བྱས་བྱས་ནས་སྐབས་བརྒྱད་པ་དགུ་པ་བཅུ་པའི་ནང་ལ་བུད་མེད་བྱས་ཡོག་མ་རེད་བྱེད་དུས་གཅིག་གི་ང་ཚོའི་རྒྱ་ཆེའི་མི་མང་གི་ད་ལྟ་འགྱུར་བ་མང་པོ་ཕྱིན་ཡོད་ཀྱི་རེད་འགྱུར་བ་འགྲོ་གི་རེད་བསམ་གྱི་འདུག་མ་གཏོགས་པའི་གཅིག་བུད་མེད་ཀྱི་སྤྱི་འཐུས་ནང་ལ་བཀོད་ཡག་ལ་ཡ་ནམ་སངས་ཐུགས་ལ་ཁུག་གི་མེད་ས་རེད། ད་དེ་འདྲའི་རུ་བྱེད་ན་དེ་དུས་བེད་སྤྱོད་འཇོན་པོ་མེད་པའི་བུད་མེད་ཚང་མ་འཇོན་གྱི་ཡོད་མ་རེད་པས་ཟེར་ན་དེའི་ཡིག་རྟགས་ཏག་ཏག་ཡིན་གྱི་མ་རེད། ཡིན་ནའི་ད་ཅིག་གི་བསམ་བློ་གཏོང་ཕྱོགས་དང་སྤྱི་ཚོགས་ཀྱི་ལྟ་སྟངས་སོགས་དེ་འདྲས་ཀྱི་ཁྱད་པར་རེད་བསམ་གྱི་འདུག་ཨ་ནི། ད་ང་ཚོའི་སྐབས་ལ་ཡ་བེད་དེ་བུད་མེད་ད་ཉུང་མཐར་ལ་གཉིས་དགོས་ཞེས་གསལ་དུས་ཅིག་ཨ་ནི་ཆོལ་ཁ་སོ་སོའི་ནང་བུད་མེད་ཉུང་མཐར་གཉིས་གསུངས་དུས་གཉིས་ལས་མང་བ་དེ་འདྲས་ཡོང་གི་འདུག་ཨ་ལ་ཨ་ནི་གཉིས་ད་ཉུང་མཐར་ལ་ཆགས་བསྡད་པ་རེད་ང་ཚོའི་སྐབས་ལ་ཡིན་པ་ཡིན་ན་ཨ་ནི་ང་ཚོ་རྗེས་སུ་ཡ་ཚོ་མ་ཚོ་འགྱུར་བ་ཕྱིན་ཡོག་རེད་ཡ་ཁོ་རང་ཚོ་གཅིག་གཉིས་ཙམ་གཅིག་ཡ་འདས་གྲོངས་གྱུར་བྱས་ཡང་ཚབ་ལ་ཡར་ཕེབས་པ་དང་དེ་འདྲས་སུ་བྱས་ན་ག་འདའ། དུས་གཅིག་ལ་ང་ཚོ་བུད་མེད་བརྒྱད་དགུ་ཞིག་ཡོད། ད་བུད་མེད་རང་གི་ཐོག་ལ་ཨ་ནི་ཁྱེད་རང་ཚོས་ག་རེ་བྱས་ཡོད་གསུང་དུས་ད་རྩ་བའི་བུད་མེད་ད་མི་གཅིག་གི་ག་རེ་ཟེར་དགོས་རེད་ལས་དོན་ག་རེ་ཡིན་ནའི་ང་ཚོས་གནད་དོན་མང་པོ་ཞེ་པོ་གཅིག་འདྲ་མཉམ་རང་གི་ཐོག་ནས་ཕེབས་ཡོག་རེད་ལ་གཅིག་བུད་མེད་རང་གི་ཆེད་དུ་ཡིན་ཟེར་བྱས་བྱས་དེ་དུས་གཅིག་ཐོབ་ཐང་རྩོད་དགོས་འདྲ་པོ་དང་དེ་འདྲའི་དམིགས་བསལ་གང་ཡང་བྱུང་ཡོག་མ་རེད་ཡིན་ནའི་ཅིག་གི། དཔེ་མཚོན་གཅིག་ཞུ་ཡིན་ན་ད། བུད་མེད་ཐོག་ལ་ཡ་ཅིག་གི་བསམ་ཤེས་བྱེད་མ་ཐུབ་པའི་གནས་ཚུལ་འདྲ་པོ་ཅིག་ཆགས་དང་ཆགས་ཀྱི་འདུག་གཅིག་བྱས་ན་ཡང་འགའ་ཤས་ཆུང་ཆུང་ཟེར་རུང་ང་རའི་བསམ་པར་ཆེན་པོ་རེད་བསམ་གྱི་འདུག་དཔེ་འདི་ཆ་བཞག་པ་ཡིན་ན་ང་ཚོ་སྐབས་བཅུ་གཅིག་པའི་སྤྱི་འཐུས་སྐབས་ལ་ང་ཚོའི་སྤྱི་འཐུས་གཅིག་ལ་ཨ་ནི་ཨ་བ་འཁྲུངས་བྱས་བྱས་ནས་ད། སྤྱི་འཐུས་ཀྱི་ཚོགས་འདུ་ལ་ཕེབས་མ་ཐུབ་པ་རེད་བྱས་ཙང་ཁོང་འདིའི་སྔོན་ལ་ཚོགས་དུས་གཅིག་ལ་ཕེབས་མ་ཐུབ་ཙང་ད་ཚོགས་དུས་གཉིས་ལ་ཕེབས་མ་ཐུབ་པའི་རྒྱུ་མཚན་བྱས་བྱས་ད་སྤྱི་འཐུས་ཀྱི་ནང་ལ་བཞུགས་མ་ཆོག་ད་མི་འདི་ད་སྒྲིག་གཞི་འདྲ་པོ་ཅིག་རེད་པ་ཆགས་པ་རེད་ཡིན་ནའི་གཉིས་པ་འདིའི་རྒྱུ་མཚན་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ད་ཕྲུ་གུ་སྐྱེས་ཙང་རེད་པ་ལ་ཕྲུ་གུ་སྐྱེས་དུས་ཕྲུ་གུ་སྐྱེས་ཚར་ཚུར་ལ་ཡ་ཕེབས་ཐུབ་ཡག་ཁོ་རང་ཡོད་མ་རེད་བྱས་ཙང་འདི་འདྲས་ཀྱི་ཆ་ནས་ང་ཚོའི་སྐབས་ལ་ཡང། ད། ཚོགས་དུས་གཉིས་པའི་སྐབས་ལ་ཡིན་པ་ཡིན་ཚོགས་དུས་དང་པོ་ང་ཚོ་བཅའ་ཁྲིམས་གཏན་འབེབས་བྱས་པ་རེད་ཚོགས་དུས་གཉིས་པ་རེད་གསུམ་པ་རེད་བྱས་ནས་ཨ་ནི་དཀའ་ངལ་འདི་འཕྲད་དུས་ཨ་ནི་སྒྲིག་གཞི་ནང་ལ་ཡང་ད་དེང་སང་དབྱིན་ཇི་ནང་ལ Maternity Leave ཞེས་བྱས་ད་བུད་མེད་ཨ་བ་བཙས་པ་ཡིན་ན་དེའི་སྐབས་ལ་ཡང་ཨ་ནི་ཅིག་གི་སྒེར་དགོངས་ཞུ་ཡག་སོགས་རེ་ནད་དགོངས་ཞུ་ཆོག་ཡག་གི་ཐོབ་ཐང་དེ་ད་དེའི་ནང་ལ་གསལ་ཡག་དེ་གཞི་ནས་གནས་ཚུལ་ཅིག་བྱུང་བྱས་ནས་གསལ་བ་རེད་བྱས་ཙང་དེ་འདྲའི་འདྲ་པོ་ཅིག་གི་བུད་མེད་ཀྱི་དམིགས་སུ་བཀར་པའི་བུད་མེད་དང་འབྲེལ་བའི་གི་གནད་དོན་འགའ་ཤས་ཐོག་ལ་ང་ཚོས་ཕུགས་རྒྱང་རིང་པོ་བྱས་བྱས་བཏང་མ་ཐུབ་པ་དེ་འདྲའི་གི་གནད་དོན་ཅིག་བྱས་དུས་ཆུང་ཆུང་ཡིན་གྱི་རེད་ཅིག་བྱས་དུས་དེ་ཡང་གལ་ཆེན་པོ་ཅིག་རེད་འདུག་དེ་དུས་སྐབས་ལ་ཡ་དེ་ལ་ཅིག་གི་དང་པོ་ང་ཚོས་བསམ་བློ་མ་འཁོར་ཟེར་བ་རེད་དེ་འདྲས་བྱས་བྱས་ལས་པ་རེད་ཡིན་ནའི་གནས་ཚུལ་འདི་བྱུང་པའི་རྗེས་ལ་ཡ་ད་བུད་མེད་སྤྱི་འཐུས་ཅིག་ཨ་བ་འཁྲུངས་བྱས་བྱས་ནས་ཕེབས་མ་ཐུབ་ཡིན་ན་ཡང་དེའི་ཆེད་དགོངས་པ་ཞུ་ཆོག་ཡག་ཡོད་པའི་གི་ཆ་རྐྱེན་བསྐྲུན་ཐུབ་པ་དེ་འདྲས་འདྲ་པོ་ཅིག་བྱུང་ཡོད་རེད། དེ་རིང་དུས་ཚོད་ཀྱིས་རྐྱེན་པས་ལས་རིམ་ཞུ་མཚམས་འདི་གར་བཞག་གི་ཡིན།